ཁྱེད་རང SBS བོད་སྐད་ལ་གསན་བཞིན་པ་རེད། གནས་ཚུལ་གཞན་ཁག་ལ་གསན་ཆེད། sbs.com.au/tibetan ཐོག་བསྐྱོད་རོགས། རྣམ་པ་ལྷན་རྒྱས་ཁམས་བཟང། དེ་རིང་གི་ལས་རིམ་འདིའི་ནང་ལ་ཨོ་སི་ཁྲུ་ལི་ཡའི་ནང་ལ་འགྲོ་སོང་ཉུང་ཉུང་བཏང་བའི་ཐོག་ནས་སྨན་བཅོས་གང་འདྲ་ཟིག་བྱེད་ཡོད་མེད་དེ་སྐོར་ལ་ཡིན། གལ་སྲིད་ཁྱེད་རང་ཨོ་སི་ཁྲུ་ལི་ཡ་ཡོང་རྗེས་ཨོ་སི་ཁྲུ་ལི་ཡ་གི་མི་སེར་དང་གཏན་སྡོད་ཆོག་པའི་མི་ཡང་ན་སྐྱབས་བཅོལ་བའི་ཁོངས་གང་ན་ཡོད་ནའང་ཁྱེད་རང་ཨོ་སི་ཁྲུ་ལི་ཡ་གཞུང་གི་སྨན་བཅོས་ལྟ་སྐྱོང Medicare ཡོད་པ་ཡིན་ན་ཁྱེད་ཀྱིས་སྨན་བཅོས་བྱེད་པ་དང་སྨན་ཉོ་སྐབས་རིན་མེད་དང་ཡང་ན་འགྲོ་སོང་ཉུང་ཉུང་ཡིན་པ་རེད་དེ་རིང་ང་ཚོས་ཨོ་སི་ཁྲུ་ལི་ཡ་གཞུང་གི་སྨན་བཅོས་ལྟ་སྐྱོང Medicare གྱི་ཁེ་ཕན་དང་དེའི་ཁྱད་ཆོས་དེ་ནས Medicare དང་སྨན་ཚོང་ཁང་གི་སྨན་གྱི་རིན་གོང་ཆག་གཅོག་གི་བར་ལ་འབྲེལ་བ་གང་ཡོད་མེད་སོགས་ཀྱི་སྐོར་ནས་བལྟ། ཨོ་སི་ཁྲུ་ལི་ཡ་གཞུང་གི་སྨན་བཅོས་ལྟ་སྐྱོང Medicare འོག་ཏུ་ང་ཚོ་གི་འགྲོ་སོང་གང་དང་གང་ལ་ཆག་ཡང་ཡོད་པ་རེད་ལབ་པ་ཡིན་ན་དཔེར་ན་སྨན་པ་ལ་བསྟེན་པ་དང་ཁྲག་དང་ཁ་ལུད་སོགས་ལ་བརྟག་དཔྱད་བྱེད་པ་གློག་པར་རྒྱག་པ་དང་གཤག་བཅོས་བྱེད་པ་སོགས་ཚུད་ཀྱི་ཡོད་པ་རེད་མ་ཟད་ལོ་རེ་རེ་གི་ནང་ལ་མིག་ལ་ཐེངས་རེ་བརྟག་དཔྱད་བྱེད་པ་དང་བྱིས་པ་གི་འགོག་ཁབ་རྒྱག་པ་ཡང་ཚུད་ཀྱི་ཡོད་པ་རེད། ཨོ་སི་ཁྲུ་ལི་ཡའི་ནང་གཞུང་གི་སྨན་བཅོས་ལྟ་སྐྱོང Medicare དང་སྨན་ཚོང་ཁང་ནང་གཞུང་གི་སྨན་རིན་ཆག་ཡང་གཏོང་བའི་ལས་གཞི་གཉིས་ཀ་ཕན་ཚུན་ལ་འབྲེལ་བ་ཡོད་པ་རེད།

Services Australia ཡིས་ཁྱེད་ལ་དེའི་བྱང་བུ་བསྐུར་ཡོང་གི་རེད། སྨན་ཁང་ལ་འགྲོ་སྐབས་གཞུང་གི་སྨན་བཅོས་ལྟ་སྐྱོང་བྱང་བུ Medicare དེ་ཁྱེར་ནས་འགྲོ་དགོས་པ་རེད། དེའི་སྟེང་ན་ཁྱེད་རང་མི་སྒེར་གྱི་ཨང་གྲངས་དེ་ཡོད་པ་དང་ཨང་གྲངས་དེ་བརྒྱུད་ནས་ཆག་ཡང་ལ་བཏང་ཡོད་པའི་སྨན་ཉོ་ཐུབ་པ་དང་སྨན་པ་ལ་བསྟེན་སྐབས་འགྲོ་སོང་ལ་ཆག་ཡང་ཡོད་པ་མ་ཟད་མཚམས་རེར་ཨང་གྲངས་དེ་བརྒྱུད་ནས་རང་གི་ཁུག་མ་ནས་འགྲོ་སོང་གཅིག་ཀྱང་མེད་པའི་གནས་སྟངས་ཀྱང་ཡོད་པ་རེད་ཅེས་བརྗོད་བྱུང། མི་སུ་འདྲ་ཟིག་ཡིན་ནའང་མཚམས་རེར་གཟུགས་པོ་མི་བདེ་བའི་གནས་སྟངས་དེ་འདྲ་འབྱུང་གི་ཡོད་པ་རེད། ཨོ་སི་ཁྲུ་ལི་ཡའི་ནང་གལ་སྲིད་ཁྱེད་རང་ལ་སྤྱིར་བཏང་གི་ལུས་པོ་མི་བདེ་བ་དེ་འདྲ་བྱུང་བ་ཡིན་ཚེ་ཐོག་མར་ས་གནས་སྨན་ཁང་ཆུང་ཆུང་གི་སྨན་པ་ལ་བསྟེན་གི་ཡོད་རེད་དེ་མིན་ཁྱེད་ལ་ན་ཚ་ལྗིད་མོ་འདྲ་བྱུང་བ་ཡིན་ན་སྨན་ཁང་ཆེན་པོའམ་ཛ་དྲག་སྨན་ཁང་ལ་འགྲོ་གི་ཡོད་རེད་འོན་ཀྱང་སྨན་ཁང་ལ་ཡོང་མཁན་ཕལ་མོ་ཆེ་ནི་ལུས་པོ་ཅུང་མི་བདེ་བ་དང་ཡང་ན་བརྟག་དཔྱད་ཙམ་བྱེད་པའི་ཆེད་དུ་རེད་དེ་འདྲ་གི་གནས་སྟངས་ཀྱི་སྐབས་ལ་སིད་ནི་གྲོང་ཁྱེར་ནང་ལོ་ངོ་བཅུ་ལྷག་ལ་ས་གནས་སྨན་པ་བྱས་མྱོང་བའི་སྨན་པ Douglas Hor ལྟ་བུ་ལ་བསྟེན་གི་ཡོད་རེད།

ས་གནས་སྨན་པའམ་སྨན་ཁང་གིས་ནད་པ་གི་འགྲོ་སོང་རྣམས་གཞུང་གི་སྨན་བཅོས་ལྟ་སྐྱོང Medicare བརྒྱུད་ནས་གཞུང་ནས་ལེན་གྱི་ཡོད་པ་དེ་རེད། གལ་སྲིད་ཁྱེད་རང་སྨན་ཁང་ཞིག་ལ་སོང་ནས་སྨན་ཁང་དེས་ཁྱེད་ཀྱི་འགྲོ་སོང་ཚང་མ་གཞུང་གི་སྨན་བཅོས་ལྟ་སྐྱོང Medicare བརྒྱུད་ནས་ལེན་གྱི་ཡོད་ན་ཁྱེད་ལ་འགྲོ་སོང་གང་ཡང་མེད་སྐོར་སྨན་པ Douglas Hor ཡིས་འགྲེལ་བརྗོད་བྱས་བྱུང། Depending on which practice you go to, which doctor you see, དེ་ནི་ཁྱེད་རང་ས་གནས་སྨན་ཁང་གང་དུ་སོང་བ་དང་སྨན་པ་གང་འདྲ་ཞིག་ལ་བསྟེན་པ་གནས་སྟངས་གང་འདྲ་ཞིག་གི་འོག་ནས་སྨན་ཁང་ལ་སོང་ཡོད་མེད་ཀྱི་ཐོག་ནས་ཁྱེད་ཀྱི་འགྲོ་སོང་གཞུང་ནས་ལེན་པའམ་ཡང་ན་ཁྱེད་ཀྱི་ལག་ནས་ལེན་པ་རེད་དེ་ནི་ས་གནས་སྨན་པ་དང་སྨན་ཁང་ལ་རག་ལས་པ་རེད་གལ་སྲིད་ཁྱེད་རང་འགྲོ་སོང་རྣམས་གཞུང་ནས་ལེན་མཁན་གྱི་ས་གནས་སྨན་ཁང་ཞིག་དང་ཡང་ན་སྨན་པ་ཞིག་གི་སར་སོང་བ་ཡིན་ན་ཁྱེད་ཀྱིས་སྨན་པར་བསྟེན་པའི་འགྲོ་སོང་གང་ཡང་གཏོང་མི་དགོས་པ་རེད་ཅེས་བརྗོད་བྱུང། ཡང་གལ་སྲིད་ཁྱེད་རང་སྨན་པར་བསྟེན་པའི་འགྲོ་སོང་གཞུང་ནས་མི་ལེན་མཁན་གྱི་སྨན་པ་ཞིག་གི་རྩར་སོང་བ་ཡིན་ན།

ཁྱེད་ལ་སྒེར་དང་གཞུང་སྨན་ཁང་གི་སྨན་པ་གདམ་གསེས་བྱེད་དུ་འཇུག་པ་དང་དེས་ནི་གཞུང་སྨན་ཁང་ནང་གི་ཐོ་གཞུང་ལ་སྒུག་ནས་འདུག་པ་དང་བསྡུར་བ་ཡིན་ན་སྒེར་གྱི་སྨན་བཅོས་ལྟ་སྐྱོང་བརྒྱུད་ནས་སྨན་བཅོས་བྱས་ན་སྔོན་ནས་ཚུད་འགྲོ་བའི་ཁེ་ཕན་ཡོད་པ་རེད་ཅེས་བརྗོད་བྱུང། ཨོ་སི་ཁྲུ་ལི་ཡ་ནང་གི་སྨན་པ་དང་སྨན་ཁང་ཚོས་དབྱིན་སྐད་མི་ཤེས་པའི་ནད་པ་ཚོ་ལའང་སྨན་བཅོས་བྱེད་ཀྱི་ཡོད་པ་རེད་སྨན་པ་ཌོ་ལཱ་སི་ཨོ་རིས་བརྗོད་ན་ཁོང་གིས་རྒྱུན་དུ་དབྱིན་སྐད་མི་ཤེས་པའི་ནད་པ་ལ་སྤྱིར་བཏང་གི་སྐད་ཆ་བཤད་ཆེད་དུ་ཁ་པར་ནང་གི་སྐད་ཡིག་སྒྱུར་བྱེད་ཀྱི་མཉེན་ཆས་བཀོལ་གྱི་ཡོད་པ་དང་དེ་མིན་གོ་བརྡ་འཕྲོད་དཀའ་བ་དང་གནད་དོན་གལ་ཆེན་གྱི་རིགས་ལ་སྐད་སྒྱུར་བ་བརྒྱུད་ནས་སྐད་ཆ་བཤད་ཀྱི་ཡོད་འདུག།

ཅེས་འགྲེལ་བརྗོད་བྱས་བྱུང། ཏོག་དབྱིབས་གཉན་རིམས་ཀོ་རོ་ན་བྱུང་བའི་རྗེས་ལ་ཨོ་སི་ཁྲུ་ལི་ཡ་ཡི་ནང་ཁ་པར་བརྒྱུད་ནས་སྨན་པ་ལ་བསྟེན་མཁན་གྱི་ནད་པ་དང་གློག་འཕྲིན་བརྒྱུད་ཀྱིས་སྨན་ཡིག་སྤྲོད་པའི་སྨན་པ་ཇེ་མང་ལ་ཕྱིན་ཡོད་པ་རེད། ཡང་སྨན་པ་ཌོ་ལཱ་སིས་བརྗོད་ན་ནད་པ་མང་པོ་ཞིག་སྨན་ཁང་ལ་ཆེད་དུ་འགྲོ་བའི་དུས་ཚོད་སོགས་མེད་སྟབས་ཁ་པར་གྱི་ལམ་ནས་སྨན་པ་ལ་བསྟེན་པ་དང་དྲ་ཐོག་ནས་སྨན་ཡིག་སྤྲོད་པ་ཡིས་ཕན་ཐོགས་ཆེན་པོ་འབྱུང་གི་ཡོད་སྐོར་བརྗོད་བྱུང། དེ་ཡི་འགྲོ་སོང་ནི་གཞུང་གི་སྨན་བཅོས་ལྟ་སྐྱོང Medicare དང་སྨན་རིན་ཆག་ཡང་གཏོང་བའི་ལས་གཞི་གཉིས་ཀྱིས་སྤྲོད་ཀྱི་ཡོད་པ་རེད།

བཀོད་སྟབས་ནད་པ་སྨན་ཁང་ལ་མ་སོང་བར་ཁ་པར་བརྒྱུད་ནས་སྨན་བཅོས་བྱེད་ཐུབ་ཀྱི་ཡོད་པ་རེད་ཅེས་འགྲེལ་བརྗོད་བྱས་བྱུང། Apple Podcast ཐོག་སྒྲ་མཛོད་དེར་སྐར་མ་སྤྲད་གནང་རོགས།